དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོ་ཡི་བོད་ཟླ་བཅུ་པའི་ཚེས་ཉི་ཤུ་རྩ་དགུ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་གཉིས་པ་ཡི་ཚེས་བཅུ་གཅིག་གཟའ་ཟླ་བ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་ལས་རིམ་ཁག་གི་དང་པོར་བོད་མིའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་ནས་ལོ་ངོ་སུམ་ཅུ་སོ་བཞི་འཁོར་བ་ལ། བཞུགས་སྒར་དུ་བོད་མི་སྒྲིག་འཛུགས་གཞུང་དམངས་གཉིས་ཀྱིས་དུས་དྲན་སྲུང་བརྩི་ཞུས་ཡོད་པའི་གནས་ཚུལ་སོགས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་དེ་རིང་གི་དམིགས་བསལ་གསར་འགྱུར་ཞིག་དང་ཆེད་སྒྲིག་གི་ལེ་ཚན་ཞིག་མཐའ་མཇུག་ཏུ་དེང་དུས་ཀྱི་རྒྱ་ནག་ཞེས་པའི་ལེ་ཚན་ཞིག་དང་བཅས་ལས་རིམ་ཁག་རིམ་པ་བཞིན་ཉན་རོགས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ནང་དེ་རིང་གི་གསར་འགྱུར་ཉན་རོགས། བོད་མིའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་ནས་ལོ་ངོ་སུམ་ཅུ་སོ་བཞི་འཁོར་བ་ལ། བཞུགས་སྒར་དུ་བོད་མི་ཡི་སྒྲིག་འཛུགས་ཀྱི་གཞུང་དམངས་གཉིས་ནས་དུས་དྲན་སྲུང་བརྩི་ཞུས་གནང་ཡོད་འདུག་དེ་ཡང་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་གི་ལོར་བོད་མིའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་འཛམ་གླིང་གི་ནང་ལ་སྙན་གྲགས་ཆེ་བའི་གི་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་ཀྱི་ལོ་ངོ་ཧྲིལ་པོ་སུམ་ཅུ་སོ་བཞི་འཁོར་བའི་གི་དུས་དྲན་དེ། བོད་མི་སྒྲིག་འཛུགས་གཞུང་དམངས་གཉིས་ཀྱི་ཐོག་ནས་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ཕྱི་ཚེས་བཅུ་གྱི་ཉིན་སྲུང་བརྩི་གནང་ཡོད་ཅིང། དེ་ལ་ཐོག་མར་ཚོགས་པ་དང་སློབ་གྲྭ་ཁག་སོགས་ནས་དགའ་སྟོན་གྱི་རོལ་དབྱངས་ཞབས་བྲོ་གཟིགས་འབུལ་དང་འབྲེལ་བོད་མི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བཀའ་ཤག་གི་མགོན་པོ་མཆོག་ལ་བཀའ་དྲིན་རྗེས་དྲན་དང་གུས་ཕྱག་སྔོན་བསུ་གྱི་ཐོག་ནས

བོད་ཀྱི་དཔལ་འབྱོར་སྤྱི་ཚོགས་ཡར་རྒྱས་མདུན་སྐྱོད་ནི་རྒྱ་ནག་གི་འཛུགས་སྐྲུན་ཡར་རྒྱས་ལ་འོད་སྟོང་འབར་བའི་གྲུབ་འབྲས་ཐོབ་པའི་བསྡུས་དབྱིབས་ཤིག་ཡིན་པ་དང། རྒྱ་ནག་ལུགས་ཀྱི་དེང་རབས་ཅན་གྱི་འཛམ་གླིང་རྒྱ་ཕིབས་སྟེང་གསར་གཏོད་བྱེད་པའི་འགྲོ་བ་མིའི་འཕེལ་རྒྱས་ཀྱི་བྱས་རྗེས་ངོ་མཚར་ཅན་ཞིག་ཡིན། ཡང་བོད་མི་སྤྱི་འཐུས་ལྷན་ཚོགས་ཀྱི་གསུང་འཕྲིན་དེ་བཞིན་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་ནས་སྒྲོགས་སྦྱང་གནང་བའི་ནང། ཐེངས་འདིའི་རྒྱབ་ཤ་དཀར་པོའི་ནང་མུ་མཐུད་འཁྱོག་བཤད་བྱས་ཏེ། རྒྱལ་བ་ཡབ་སྲས་གཉིས་ཡང་སྲིད་ངེས་པར་དུ་རྒྱལ་ནང་ནས་འཚོལ་དགོས་པ་དང། གསེར་བུམ་དཀྲུག་འདོན། ཀྲུང་དབྱང་གི་ཆོག་མཆན་ཐོབ་དགོས་པ་དེ་རེད། དེ་ནས་བོད་མི་མང་དང་བོད་བརྒྱུད་ནང་བསྟན་རྗེས་འབྲང་པ་ཚོས་ནམ་ཡང་ཁས་ལེན་བྱེད་མ་ཐུབ་པ་ཞིག་དང་བོད་ཀྱི་ཆོས་ཕྱོགས་ཀྱི་སྲོལ་རྒྱུན་དང་མི་མཐུན་ཞིང། བོད་ཀྱི་ལོ་རྒྱུས་ལ་འཁྱོག་བཤད་ཀྱི་བརྗོད་ཚིག་རྙིང་པ་དེ་རང་ཡིན་པས། བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་རྒྱ་ནག་དམར་གཞུང་ལ་བསྐྱར་དུ་དྲན་སྐུལ་དུ། བོད་མིའི་མངོན་འདོད་ལ་བརྩི་འཇོག་དང། རྒྱལ་དབང་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་སྐུ་སྒེར་གྱི་ཐག་བཅད་གང་གནང་དང། དགའ་ལྡན་ཕོ་བྲང་ཡིད་ཆེས་དགེ་རྩའི་འགན་འཛིན་ལྷན་ཚོགས་ཀྱི་ཐག་བཅད་ལ་རྒྱལ་ཁག་གམ་ཚོགས་སྡེ་གང་རུང་ཞིག་གིས་ཐེ་གཏོགས་བྱ་ཆེད་དབང་ཚད་མེད་ལ།
དེ་བས་ཆབ་སྲིད་ཀྱི་དགོས་མཁོའི་ལག་ཆར་བེད་སྤྱོད་བྱས་ན། སུས་ཀྱང་ཡིད་ཆེས་དང་བརྩི་བཀུར་ཡོང་གི་མ་རེད་ཅེས་ཚིག་ཐག་ཆོད་པོས་བཤད་ཐུབ།

མངོན་སུམ་འཛེམ་མེད་ཀྱིས་སྤེལ་བཞིན་ཡོད་ཅེས་ཀྱང་འཁོད་ཡོད་པ་རེད། ཡང་ཉིན་མོ་དེ་དང་བསྟུན་ནས་རྒྱ་གར་ལྷོ་ཕྱོགས་མེ་སོར་གྲོང་ཁྱེར་བོད་མི་ཚོ་གིས་ཞི་བའི་ངམ་སྟོན་གི་ཁྲོམ་སྐོར་གྱི་ལས་འགུལ་སྤེལ་འདུག་པ་དང། དེ་བཞིན་ཁ་ན་ཀྲ་གི་གྲོང་ཁྱེར་ཀྲོ་རེན་ཀྲོ་གི་ནང་གནས་སྡོད་བྱེད་པའི་བོད་མི་ཚོ་ཀྱིས་ཀྱང ྋགོང་ས་མཆོག་ལ་ནོ་སྦེལ་ཞི་བདེ་གཟེངས་རྟགས་འབུལ་བཞེས་མཛད་ནས་ལོ་ངོ་སུམ་ཅུ་སོ་བཞི་འཁོར་བའི་གི་དུས་དྲན་སྲུང་བརྩི་ཞུས་ཡོད་པ་རེད་འདུག། ཡང་བལ་ཡུལ་གྱི་ནང་ལ་རྒྱ་ནག་གི་གནོན་ཤུགས་ཇེ་ཆེར་འགྲོ་བཞིན་ཡོད་པའི་གནས་བབ་ཀྱི་འོག་བོད་མི་ཚོ་གི་ཐོབ་ཐང་ཁག་ལ་སྔར་ལས་ལྷག་པའི་གི་ཚད་བཀག་ཇེ་མང་དུ་བཟོ་བཞིན་ཡོད་སྐོར། བོད་ཀྱི་འགྲོ་བ་མི་ཡི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གིས་སྙན་ཐོ་སྤེལ་ཡོད་འདུག་དེ་ཡང་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི། བོད་ཀྱི་འགྲོ་བ་མི་ཡི་ཐོབ་ཐང་དང་མང་ཚོགས་འཕེལ་རྒྱས་ལྟེ་གནས་ཁང། ལྷོ་ཀོ་རི་ཡ་ཡི་ནང་ལ་རྟེན་གཞི་བྱས་པའི། ཨེ་ཤེ་ཡ་ཡི་ཆེ་མཐོང་ཡི་སྲུང་སྐྱོབ་ཚོགས་པ་ཞེས་པ་གཉིས་ཟུང་འབྲེལ་གྱི་ཐོག་ནས་བཏོན་པའི་སྙན་ཐོ་གསར་པ་དེ་ཡི་ནང་ལ། ཧི་མ་ལ་ཡ་རི་རྒྱུད་ཀྱི་བལ་ཡུལ་རྒྱལ་ཁབ་གི་ནང་ལ་ཉེ་བའི་ལོ་ཤས་ཀྱི་རིང་རྒྱ་ནག་གི་གནོན་ཤུགས་ཇེ་ཆེར་སྤྲོད་བཞིན་ཡོད་པའི་གི་རྐྱེན་གྱིས་ཡུལ་དེ་ཡི་ནང་གི་བོད་མི་རྣམས་ཀྱི་རང་དབང་ལ་ཚད་བཀག་སྣ་ཚོགས་བཟོ་བཞིན་ཡོད་པས། བོད་མི་མང་པོ་ཞིག་གིས་ས་ཁུལ་དེར་བོད་གཉིས་པ་ཞེས་འབོད་བཞིན་ཡོད་པ་རེད། བོད་ནི་ད་ལྟའི་ཆར་འཛམ་གླིང་གི་ནང་ནས་རང་དབང་ཉུང་ཤོས་གྲས་ཀྱི་རྒྱལ་ཁབ་ཞིག་ཡིན་པ་དང། འགག་འཕྲང་དུ་ལུས་པའི་བལ་ཡུལ་གྱི་ནང་གི་བོད་མི་བཙན་བྱོལ་བ་ཞེས་པའི་སྙན་ཐོ་དེ་གིས།

ཡང་བྱང་ཨ་རིའི་གཞོན་ནུ་འགན་འཛིན་ལྷན་ཚོགས་ཐེངས་ཉི་ཤུ་པ་དེ་ཨ་རིའི་གྲོང་ཁྱེར་ནིའུ་ཡོག་གི་ནང་འཚོགས་བཞིན་ཡོད་འདུག་དེ་ཡང་འདི་ཚེས་དགུ་གི་ཉིན་ནས་བཟུང་བཅུ་གཅིག་གི་བར་ཉིན་གྲངས་གསུམ་གྱི་རིང་བྱང་ཨ་རིའི་གཞོན་ནུ་ཡི་འགན་འཛིན་ལྷན་ཚོགས་ཐེངས་ཉི་ཤུ་པ་དེ་ནིའུ་ཡོག་གྲོང་ཁྱེར་དུ་འཚོགས་འགོ་ཚུགས་ཤིང།

བོད་མི་སྤྱི་མཐུན་ཚོགས་པ་ཡི་སྤྱི་ཁང་གི་མདུན་གྱི་ལམ་དེར་ཏཱ་ལའི་བླ་མ་ཡི་ལམ་བུ་ཞེས་པའི་མིང་གསར་པར་བརྗེ་སྒྱུར་དབུ་འབྱེད་མཛད་སྒོ་ཞིག་གནང་ཡོད་འདུག་དེ་ཡང་གོང་ས་མཆོག་ལ་ཆེ་བསྟོད་ཞུ་ཆེད་དུ། ཕྱི་ཚེས་དགུ་གི་ཉིན་ཨ་མི་རི་ཀ་ཡི་ཡུ་ཊཱ་མངའ་སྡེ་ཡི་སལ་ལེག་གྲོང་ཁྱེར་གྱི་ནང་གི་བོད་མི་སྤྱི་མཐུན་ཚོགས་པ་ཡི་ཚོགས་ཁང་མདུན་གྱི་ལམ་བུ་དེར།

རྣམ་པ་ཚོས་ད་ལྟ་ཉན་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་ཡིན། དེ་རིང་དམིགས་བསལ་གསར་འགྱུར་ཞིག་གི་ནང། ཕྱི་ཚེས་བཅུ་གི་ཉིན། སུད་སི་གྲོང་ཁྱེར་ཇི་ནི་ཝ་གི་ནང་ལ་ཡོད་པའི་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཁང་གི་མདུན་ལ། བོད་མི་ཚོ་གིས་ངོ་རྒོལ་ལས་འགུལ་སྤེལ་ཡོད་པ་རེད། ལས་འགུལ་སྤེལ་དགོས་དོན་ཇི་ཡིན་གྱི་སྐོར། ཡོ་རོབ་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་ཀྱིས་འདི་གའི་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་དོན་ལ། ལགས་རེད་ད་དེ་རིང་ང་ཚོ་རེ་འདུན་སྟོན་ས་དེ་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ལྷན་ཚོགས་རེད་ཨ་ནི་སྤྱི་ཁྱབ་དྲུང་ཆེ་ལ་ག་རེ་ཞུ་གི་ཡོད་ཟེར་ན་ད་རྒྱ་མི་གིས་བོད་དེ་ཁྲིམས་འགལ་གི་བཙན་འཛུལ་བྱས་ནས་ད་ལྟ་བར་དུ་མི་སེར་སྤེལ་གི་སྲིད་ཇུས་དེ་འཛིན་བཞིན་པ་དེ་ལ་ཐག་གཅོད་དང་ངོ་རྒོལ་དང་དེ་ལ་མཉམ་འབྲེལ་རྒྱལ་ཚོགས་ཀྱི་ནང་ང་ཚོ་བོད་མི་རིགས་ཀྱི་རང་དབང་འཐབ་རྩོད་དེ་ལ་འཚེ་མེད་རྒྱལ་ཁབ་རང་དབང་འཐབ་རྩོད་དེ་ལ་ཨ་ནི་ཁྲིམས་མཐུན་གི་རྒྱབ་སྐྱོར་བྱེད་དང་ཨ་ནི་ག་དུས་ནས་མཉམ་འབྲེལ་རྒྱལ་ཚོགས་བོད་མི་མང་གི་ང་རང་ཚོ་གི་མགྲིན་ཚབ་ཀྱི་སྡུག་བསྔལ་དང་དཀའ་ངལ་འདི།

ད་རེས་ལས་འགུལ་གྱི་ནང་ལ་མཉམ་ཞུགས་བྱེད་མཁན་བོད་མི་ལྔ་བརྒྱ་ལྷག་ཙམ་ཞིག་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་ངོས་ནས་རྒྱ་ནག་གཞུང་གིས་བོད་ནང་གི་བོད་ཕྲུག་ཚོར་དམར་ཤོག་ཚོགས་པའི་སློབ་གསོ་སྤྲོད་པ་དེ་མཚམས་འཇོག་དགོས་པ་དང། ཀུན་གཟིགས་པཎ་ཆེན་རིན་པོ་ཆེ་གཙོས་པའི་བོད་ཀྱི་ཆབ་སྲིད་བཙོན་པ་རྣམས་འཕྲལ་དུ་གློད་བཀྲོལ་དགོས་པར་སྐུལ་མ་གནང་དགོས་པའི་འབོད་སྐུལ་ཞུས་ཡོད་སྐོར་འགྲེལ་བརྗོད་གནང་ཡོད་པ་རེད། ཡང་རྒྱ་ནག་གཞུང་གིས་རྒྱལ་མཚམས་བརྒལ་བའི་གི་དྲག་གནོན་གྱི་ལས་དོན་སྤེལ་ཕྱོགས་ཁག་གི་སྐོར་གསར་འགོད་ལྷན་ཚོགས་ཤིག་བསྡུ་སྐོང་གནང་རྒྱུ་ཡིན་པའི་གི་ཐོག་ལ་ཨ་མི་རི་ཀ་ཡི་གྲོས་ཚོགས་ཀྱི་རྒྱ་ནག་གི་ལས་དོན་ཚོགས་ཆུང་དང་བོད་རང་བཙན་སློབ་ཕྲུག་ཚོགས་པ་ཡི་སྐུ་ཚབ་བཅས་མཉམ་ཞུགས་གནང་རྒྱུ་རེད་འདུག། དེ་ཡང་ཕྱི་ཚེས་བཅུ་གཉིས་ཀྱི་ཉིན་ཨ་མི་རི་ཀ་ཡི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ལྷན་ཚོགས་དང་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་དོན་གཉེར་གྱི་ཚོགས་སྡེ་ཁག་ཅིག་གིས་ཉེ་ཆར་ཨ་མི་རི་ཀ་ཡི་གྲོང་ཁྱེར་སན་ཧྥན་སིས་ཀོ་གི་ནང་ལ་བསྐོང་ཚོགས་གནང་བའི་གི APEC ཞེས་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོ་མངའ་ཁུལ་རྒྱལ་ཁབ་ཁག་གི་དབུ་ཁྲིད་རྣམ་པ་ཡི་ལྷན་ཚོགས་ཀྱི་སྐབས་སུ་རྒྱ་ནག་གི་དམར་ཤོག་ཚོགས་པར་རྒྱབ་སྐྱོར་བྱེད་མཁན་གྱི་ཚོགས་སྡེ་ཁག་གིས་དྲག་སྤྱོད་དང་སུན་གཙེར་གྱི་ལས་དོན་སྤེལ་བའི་གི་གནད་དོན་ཐེར་འདོན་གྱི་ཆེད་དུ་གསར་འགོད་ལྷན་ཚོགས་ཤིག་བསྐོང་ཚོགས་གནང་རྒྱུ་ཡིན་པ་རེད་འདུག་ལྷན་ཚོགས་དེ་ཡི་ཐོག་ལ་ཨ་མི་རི་ཀ་ཡི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ལྷན་ཚོགས་ཀྱི་ཚོགས་གཙོ་སྐུ་ཞབས Chris Smith དང་རྒྱ་ནག་ནང་གི་འགྲོ་བ་མི་ཡི་ཐོབ་ཐང་ཚོགས་པ་ཡི་སྐུ་ཞབས Zhou དང། ཧང་ཀང་གི་དམངས་གཙོ་ལྷན་ཚོགས་ཀྱི Anna Kwok དང་བོད་རང་བཙན་སློབ་ཕྲུག་ཚོགས་པ་ཡི་པད་མ་སྒྲོལ་མ་ལགས་དང་ཨ་མི་རི་ཀ་ཡི་ཡུ་གུར་ཚོགས་པ་ཡི Elfidar Iltebir སོགས་གསར་འགོད་ལྷན་ཚོགས་དེ་ཡི་ཐོག་ལ་མཉམ་ཞུགས་གནང་རྒྱུ་ཡིན་པ་རེད་འདུག།

ཕྱག་ཆེན་གྱི་བརྒྱུད་པ་ཟུང་དུ་འབྲེལ་བ་ལ་བཀའ་ཕྱག་ཆུ་བོ་གཉིས་འདྲེས་ཞེས་བརྗོད་ཀྱི་ཡོད་པ་མཁན་ཆེན་ཉི་མ་རྒྱལ་མཚན་མཆོག་གིས་འགྲེལ་བརྗོད་གནང་དོན།
ཇོ་བོ་བཀའ་གདམས་པ་དང་དེ་ནས་ཕྱག་ཆེན་གྱི་དེ་ནས་ཅིག་ད་བརྒྱུད་པ་ཟུང་དུ་འབྲེལ་སོང་བ་ཅིག་ལ་བཀའ་ཕྱག་ཆུ་བོ་གཉིས་འདྲེས་ཟེར་ནས་གསུང་གི་ཡོད་རེད་བ། དེ་བྱེད་དུས་ཙང་ནས་དེ་ནས་བཀའ་གདམས་པ་འདྲ་བོ་ཅིག་ཡིན་ན་ད་ལྟ་འདི་འབྲོམ་སྟོན་རྒྱལ་བའི་འབྱུང་གནས་ཀྱི་གསུང་དུ། ངོ་མཚར་བཀའ་ནི་སྡེ་སྣོད་རྣམ་གསུམ་སྟེ་གདམས་པ་སྐྱེས་བུ་གསུམ་དུ་འབྲེལ་བ་ཡི་བཀའ་གདམས་རིན་ཆེན་གསེར་གྱི་ཕྲེང་བ་ལ་འགྲོ་བ་གང་གིས་མཐོང་ཡང་དོན་ཡོད་འགྱུར་གསུངས་པ་རེད་དེ་ཡིན་དུས་ཙང་ནས་མདོར་ན་དེ་ནས་སངས་རྒྱས་ཀྱིས་གསུངས་པའི་དེ་ནས་ཅིག་ད། ཆོས། སྡེ་སྣོད་གསུམ། ཟེར་དགོས་ན་འདྲ་རྗོད་བྱེད་ཀྱི་ཆ་ནས་དེ་ནས་བརྗོད་བྱའི་ཐོག་ནས་བསླབ་པ་གསུམ་ཟེར་དགོས་ན་འདྲ་གང་ལྟར་ཡང། དེ་འདྲའི་གི་ཆོས་ཡོངས་སུ་རྫོགས་པ་དེ། དེ་ནས་སྐྱེས་བུ་གསུམ་གྱི་ལམ་གྱི་རིམ་པའི་ནང་ལ་ཚུར་གཅིག། དྲིལ་ནས། དེ་ནས་སངས་རྒྱས་ཀྱིས་གསུངས་པའི་གསུང་རབ་དེ་ནས་ཡིག་འབྲུ་ཚིག་གཅིག་ཡང་ཕར་དེ་ནས་ཅིག། སྤང་ཡག་མེད་པར་ད་དེ་འདྲའི་གི་སྐྱེས་བུ་གསུམ་གྱི་ཉམས་ལེན་ལ་ཚུར་བསྒྲིལ་ནས་ཉམས་སུ་ལེན་མཁན་གྱི་དེ་ནས་ཅིག་སྲོལ་བཟང་པོ་གཅིག་ལ། ཇོ་བོ་བཀའ་གདམས་པའི་གི་བརྒྱུད་པ་ཟེར་ནས་གསུང་ཡོང་གི་ཡོད་རེད་བ་ད་ཡིན་དུས་ཙང་ནས། དེ་ནས་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ནས་ད་ཅིག་བོད་ལ། དར་ཁྱབ་བྱུང་སོང་བ་དེ་འདྲའི་ཅིག་རེད་བསྡད་ཡོད་རེད། དེ་ནས་དེ་ནང་བཞིན་དུ་ད་ལྟ་འདི་ད་ཕྱག་ཆེན་ཟེར་ཡོང་དུས་ཙང་ནས།

ཟབ་པ་དང་རྒྱ་ཆེ་བའི་ཆོས་བསམ་གྱིས་མི་ཁྱབ་པ་ཡོད་རེད་དེ་ཡིན་དུས་ཙང་ནས་དེ་ཚོའི་ནང་ནས་ཅིག་སྙིང་བོའི་སྙིང་བོར་གྱུར་པ། མདོ་ཡི་ཆ་ནས་བསམ་བློ་བཏང་བ་ཡིན་ན་དེ་ནི་ཅིག་ངེས་དོན་སྙིང་བོ་བསྟན་པའི་གི་མདོ་ཟེར་ཡག་ད་དེ་ཚོའི་གི་དེ་ནི་འཁོར་ལོ་ཐ་མའི་གི་མདོ་སྡེ་དེ་ཚོའི་གི་དགོངས་དོན་དང། དེ་ནི་གསང་སྔགས་ཀྱི་སྐབས་འདྲ་ཅིག་ཡིན་ན། བྱ་རྒྱུད་དང་སྤྱོད་རྒྱུད་རྣལ་འབྱོར་གྱི་རྒྱུད་རྣལ་འབྱོར་བླ་མེད་ཀྱི་རྒྱུད་ཟེར་ནས་རྒྱུད་སྡེ་བཞི་ཡོད་དུས་ཙང་ནས་དེའི་ནང་ནས་ཡང་དེ་ནི་རྒྱུད་སྡེ་ཐམས་ཅད་ཀྱི་མཐར་ཐུག་པ། ད་ཅིག་རྣལ་འབྱོར་བླ་མེད་ཀྱི་རྒྱུད་ཀྱི། འོ་ད་ཅིག། སྙིང་བོའི་དོན། བ་དེ་འདྲའི་ཅིག་ལ་དེ་འདྲའི་ཅིག་ངེས་དོན་ཕྱག་རྒྱ་ཆེན་པོ་ཟེར་ནས་གསུང་གི་ཡོད་རེད་བ། ལྷོ་བྲག་མར་པ་ཆོས་ཀྱི་བློ་གྲོས་ཀྱིས་མཉམ་མེད་དྭགས་པོ་བཀའ་བརྒྱུད་ཀྱི་སྲོལ་ཕྱེ་སྟེ་རྗེ་སྒམ་པོ་པའི་སྐབས་སུ་ཇོ་བོ་བཀའ་གདམས་པ་དང་ཕྱག་ཆེན་ཡ་མ་བྲལ་བ་ལག་ལེན་བཏབ་པ་ནས་བཟུང་དྭགས་པོ་བཀའ་བརྒྱུད་པའི་ཐུན་མིན་གདམས་པ་བཀའ་ཕྱག་ཆུ་བོ་གཉིས་འདྲེས་ཀྱི་གདམས་པ་ཐུན་མིན་དུ་བྱུང་བ་རེད་ཅེས་གསུངས་བྱུང། ཇོ་བོ་བཀའ་གདམས་པའི་གི་བརྒྱུད་པ་བཟང་པོ་དེ་དང། དེ་ནས་མཉམ་མེད་འགྲོ་མགོན་བཀའ་བརྒྱུད་པའི་གི་ཕྱག་ཆེན་གྱི་བརྒྱུད་པ་ཟེར་ཡག་ད་དེ་གཉིས་པོ་དེ། དེ་ནས། མཉམ་མེད་སྒམ་པོ་པ་གི་ད་ཅིག་སྐུ་ཚེ་སྟོད་ལ། ཁོང་གི་དེ་ནས་ཅིག་ཆོས་ལ་གསན་བསམ་གནང་ས་དང་ཉམས་བཞེས་གནང་ས་དེ། དེ་ནས་ཇོ་བོ་བཀའ་གདམས་པའི་གི་ད་ཅིག་བླ་མ་དེ་ཚོའི་གི་མདུན་ནས་དེ་ནས་ཅིག་བཀའ་གདམས་པའི་གི་ད་སྐྱེས་བུ་གསུམ་གི་ལམ་གི་རིམ་པའི་གདམས་ངག་ཚང་མ་ཅིག་གསན་བཞེས་གནང། གསན་བཞེས་གནང་བ་ཙམ་མ་ཟད་དེ་ནས་ཉམས་ལེན་གནང་བྱས་ནས། གང་ལྟར་དེ་འདྲའི་གི་དེ་ནས་ཅིག་རྟོགས་པ་མངོན་དུ་གྱུར་བསྡད་མཁན་ཅིག་རེད། དེ་ནས་ཕྱིས་སུ་ད་ཅིག་ད་ལྟ་འདི་རྗེ་བཙུན་མར་པ་ལོ་ཙཱ་གི་དངོས་སློབ། ད་ཅིག་ད་གཙོ་བོ་བཞི་ཟེར་ནས་གསུང་གི་ཡོད་རེད་བ་དེའི་ནང་ནས་ཡང་ད་ནི་ལྷག་པར་དུ་ད་ལྟ་འདི་ད་རྗེ་བཙུན་མི་ལ་རས་པ་ཟེར་ན་ད་ང་ཚོ་ནམ་རྒྱུན་ཅིག་ཡོངས་གྲགས་འདྲ་བོ་བྱས་ཡོང་དུས་ཙང་ནས་ད་གྲུབ་ཐོབ་ཟེར་ཡོང་དུས་ཙང་ནས་ཚད་འཛིན་ས་འདྲ་བོ་ཅིག་ད་ནི་རྗེ་བཙུན་མི་ལ་རས་པ་ད་ཅིག་ཆོས་ལུགས་རིས་སུ་མ་ཆད་པར་བརྩི་གནང་གི་ཡོད་རེད་བ་དེ་ཡིན་དུས་དེ་འདྲའི་གི་སྐྱེས་བུ་ཆེན་པོ་དེ་གི་ཞབས་ལ་གཏུགས་ནས་ད་ནི་ཅིག་ཕྱག་རྒྱ་ཆེན་པོའི་མན་ངག་ཡོངས་སུ་རྫོགས་པ་དེ་ཀོ་བུམ་པ་གང་བྱོའི་ཚུལ་དུ་མར་གནང་ད་ནི་དེ་གནང་བ་གཞི་བཟུང་བྱས་ནས་ད་ནི་མཉམ་མེད་སྒམ་པོ་པ་རང་ཉིད་ཀྱི་ཡིན་ན་ཡང་གང་ལྟར་ཅིག་བླ་མའི། ད་ཅིག། མདུན་ནས་ཕྱག་རྒྱ་ཆེན་པོའི་གི་མན་ངག་དེ་ཚོ་གསན་བཞེས་གནང་བ་ཙམ་མ་ཡིན་པར་གང་ལྟར་བས་ཅིག་སྒྲུབ་པ་སྙིང་པོར་བྱས་ནས་དེ་ནི་ཕྱག་རྒྱ་ཆེན་པོ་རྟོགས་པ་མངོན་དུ་གྱུར་ཡོང་དུས་ཙང་ནས་ད་དེ་འབྲེལ་གྱི་རྒྱུ་མཚན་ལ་བརྟེན་ནས་དེ་ནི་མཉམ་མེད་ཨོ་ད་སྒམ་པོ་པ་ནས་བཟུང་སྟེ་ཇོ་བོ་བཀའ་གདམས་པ་དང་དེ་ནི་ཕྱག་ཆེན་གྱི་བརྒྱུད་པ་གཉིས་ཟུང་དུ་འབྲེལ་སོང་བ་ཅིག་ཆགས་སོང་དུས་ཙང་ནས་དེ་ནི་བཀའ་ཕྱག་ཆུ་བོ་གཉིས་འདྲེས་ཟེར་ཡ་ཅིག་ད་གཙོ་བོ་དེ་ནས་དེ་ནི་ཐུག་ཡོང་བ་འདྲ་བོ་དེ་འདྲ་ཅིག་རེད་འདོད་ཡོད་རུ་བ།
རྩ་བའི་བཀའ་བརྒྱུད་ཀྱི་བོད་དུ་སྲོལ་གཏོད་པ་པོ་མར་པ་དང་སྒྲུབ་པའི་རྒྱལ་མཚན་འཛིན་པའི་ཡང་རྩེར་སོན་པ་མི་ལ་རས་པ་བྱུང་ཡོད་ཀྱང་བཀའ་ཕྱག་ཆུ་བོ་གཉིས་འདྲེས་ཀྱི་གདམས་པའི་ཕྲིན་ལས་ཀྱི་ཆེ་བའི་ཆ་ནས་དྭགས་པོ་བཀའ་བརྒྱུད་པ་ཞེས་མཚན་གནས་ཐོབ་ཡོད་སྐོར་ཡང་གསུང་གི་འདུག། དངོས་གནས་བྱས་ན་ང་ཚོ་བཀའ་བརྒྱུད་པ་འདྲ་གཅིག་ཡིན་ན་ད། དང་པོ་སྲོལ་གཏོད་མཁན་གྱི་ཐོག་ནས་བསམ་བློ་བཏང་བ་ཡིན་ན་མར་པ་བཀའ་བརྒྱུད་ཡིན་དགོས་པའི་བཟོ་འདྲ་བོ་གཅིག་ཡོད་རེད། ལབ་དགོས་པའི་བཟོ་འདྲ་བོ་གཅིག་ཡོད་རེད། དེ་ནས་ཡང་གཅིག། དཔེ་སྒྲུབ་པའི་གི་རྒྱལ་མཚན་འཛིན་ནས་ཚེ་དང་སྒྲུབ་པ་མཉམ་པའི་གི་ཉམས་བཞེས་གནང་མཁན་དེ་ད་བོད་གངས་ཅན་གྱི་ལྗོངས་ལ་རྗེ་བཙུན་མི་ལ་རས་པ་ཙམ་མ་གཏོགས་ཕལ་ཆེར་ཅིག། མེད་བསྡད་པ་འདྲ་བོ་གཅིག་ཡིན་དུས་ཙང་ནས། དེའི་ཐོག་ནས་བསམ་བློ་བཏང་བ་ཡིན་ན་ཕལ་ཆེར་མི་ལ་བཀའ་བརྒྱུད་ཟེར་ནས་ཞུ་དགོས་ཡག་འདྲ་བོ་ཅིག་རེད་བསྡད་ཡོད་རེད་དེ། ཡིན་ན་ཡང་ད་ཅིག་དེ་འདྲའི་གི་མཚན་མར་པ་བཀའ་བརྒྱུད་དང་མི་ལ་བཀའ་བརྒྱུད་ཟེར་ནས་ཅིག་ཡོངས་གྲགས་འདྲ་བོ་ཅིག་མེད་པ་བྱས་ནས་དྭགས་པོ་བཀའ་བརྒྱུད་ཟེར་ནས་གསུང་དགོས་རྒྱུ་མཚན་འདྲ་བོ་དེ་ག་རེ་བསྡད་ཡོད་ཟེར་དུས་ཙང་ནས། དེ་ནས་ཕྱག་ཆེན་དང་ཇོ་བོ་བཀའ་གདམས་པའི་གི་དེ་ནས་ཅིག་ཕྱག་བཞེས་བཟང་པོ་གཉིས་པོ་དེ་ཟུང་འབྲེལ་གྱི་ཐོག་ནས་དེ་ནས་ཉམས་ལེན་གནང་བའི་གི་ད་སྲོལ་ཅིག་དར་སོང་བ་ཡིན་དུས་ཙང་ནས་དེའི་དེ་ནས་འཕྲིན་ལས་ཀྱི་ཆེ་བ་ལ་བརྟེན་ནས། དེ་ནི་དྭགས་པོ་བཀའ་བརྒྱུད་པ་ཟེར་ཡག་དེ་ད་དེ་འདྲ་བྱས་ནས་མར་བྱུང་ཞེས་པ་དེ་འདྲས་ཅིག་རེད་འདུག་འདུག། དེ་ཡང་བཀའ་བརྒྱུད་ཅེས་པར་རྒྱལ་བ་རྡོ་རྗེ་འཆང་གིས་གསུངས་པའི་གསང་སྔགས་ཀྱི་གདམས་པའི་བཀའ་བབས་ཀྱི་ཆོས་བརྒྱུད་འཛིན་མཁན་ཅེས་འགྲེལ་བརྗོད་བཞེད་སྟངས་མང་པོ་ཞིག་ཡོད་ནའང་ལོ་རྒྱུས་སྨྲ་བ་ཚོའི་ཞིབ་འཇུག་གི་གྲུབ་དོན་ལྟར་ན་མཉམ་མེད་དྭགས་པོའི་སྐབས་གཞི་ནས་བཀའ་བརྒྱུད་པའི་མཚན་གནས་དེ་ཐོབ་པ་ཡིན་སྐོར་ཡང་གསུངས་གནང་སོང། དེ་ནི་སྤྱི་བཏང་གི་ད་བཀའ་བརྒྱུད་པ་ཟེར་ཡག་གི་མཚན་ཅིག་ཡོད་རེད་བ། འདི་ལ་དེ་ནས་འགྲེལ་བཤད་རྒྱག་སྟངས་ད་ཁག་འདྲ་མིན་མང་པོ་ཡོད་རེད་ད་ཁ་ཤས་ཀྱིས་གསུངས་ཡོང་དུས་ཙང་ནས་ཅིག། མཉམ་མེད་ཏེ་ལོ་པ་དེ་ལ་ད་ཅིག་བཀའ་བབས་བཞི་ཟེར་ཡ་ཅིག་བྱུང་བ་རེད་བ། བླ་མ་བཞི་ལ་བརྟེན་ནས་བཀའ་བབས་བཞི་བྱུང་བ་རེད་དེ་འདྲའི་གི་བཀའ་བབས་བཞི་ཡི་བརྒྱུད་པ་འཛིན་མཁན་ཡིན་པའི་རྒྱུ་མཚན་ལ་བརྟེན་ནས་བཀའ་བརྒྱུད་པ་ཟེར་ནས་གསུངས་པ་རེད་ཟེར་ནས་འདྲ་བོ་ཅིག་ཡང་གསུང་གི་ཡོད་རེད་དེ་ཡིན་ན་ཡང་ད་ཅིག་ལོ་རྒྱུས་སྨྲ་བ་རྣམས་ཀྱིས་ཞིབ་འཇུག་གནང་ཡོང་དུས་ཙང་ནས་དེ་ཙམ་མ་ཡིན་པ་སྤྱིར་བཏང་བཀའ་བརྒྱུད་ཟེར་ཡ་དེ་དཔེར་ན་མར་པ་དང་མི་ལའི་གི་སྐུ་དུས་ལ། ད་ལྟ་འདི་ད་ང་རང་ཚོ་བཀའ་བརྒྱུད་པ་ཟེར་ཡ་འདི་ལ་ཕྱག་ཆེན་པ་ཟེར་ཡ་དེ་མ་གཏོགས་ཕལ་ཆེར་བཀའ་བརྒྱུད་ཟེར་ཡའི་མིང་དེ་ཡོངས་གྲགས་འདྲ་བོ་ཅིག་རྩ་ནས་ཆགས་ཀྱི་ཡོད་ས་མ་རེད། འདི་བྱས་ཡོང་དུས་ཙང་ནས་ད་མཉམ་མེད་དྭགས་པོ་རིན་པོ་ཆེ་ནས་བཟུང་སྟེ་དེ་ནི་བཀའ་བརྒྱུད་ཟེར་ཡ་གི་ད་ཅིག་མཚན་དེ་ཡ་མངོན་གསལ་དོད་པོ་འདྲ་བོ་ཅིག་ཆགས་སོང་བ་རེད་དེ་ཡིན་དུས་ཙང་ནས་དེ་ནས་ཅིག་དེ་འདྲའི་གི་ཐོག་ནས་བསམ་བློ་བཏང་ཡོང་དུས་བཀའ་ཟེར་ཡ་དེ་གི་ཇོ་བོ་བཀའ་གདམས་པའི་གི་དེ་ནས་ཅིག་ཕྱག་བཞེས་བཟང་པོ་དེ་དང་བརྒྱུད་ཟེར་ཡ་དེ་གི་ཕྱག་རྒྱ་ཆེན་པོའི་རྟོགས་པ་དོན་བརྒྱུད་གཉིས་པོ་དེ་ཟུང་འབྲེལ་དུ་གྱུར་སོང་བ་ཡིན་པའི་རྒྱུ་མཚན་ལ་བརྟེན་ནས་དེ་ནི་བཀའ་བརྒྱུད་པ་ཟེར་གི་མཚན་དེ་ཆགས་པ་རེད་ཟེར་ནའོ་དེ་འདྲའི་གསུང་མཁན་འདུག་དེ་ཡིན་དུས་རྩ་ནས་དེ་ནི་ཅིག་ད་དེ་འདྲའི་གི་ཅིག་མཚན་ཁྱད་པར་ཅན་དེ་ཚོ་དང་དོན་ཁྱད་པར་ཅན་དེ་ཚོ་ཡང་མཉམ་མེད་དྭགས་པོ་རིན་པོ་ཆེ་ནས་བཟུང་སྟེ་བཀའ་ཕྱག་ཆུ་བོ་གཉིས་འདྲེས་འོ་དེ་འདྲའི་ཅིག་ཆགས་སོང་བའི་གི་བཀའ་དྲིན་ཟེར་ནའི་འདྲ་དེ་འདྲའི་གི་ཐུགས་རྗེ་ལ་བརྟེན་ནས་འོ་དེ་ནི་ཅིག་འཕྲིན་ལས་ནམ་མཁའ་དང་མཉམ་པ་འོ་དེ་བཞིན་དུ་མཚན་གི་སྙན་གྲགས་དེ་ནི་ཅིག་ད་ཡོངས་སུ་ཁྱབ་སོང་བ་འདྲ་བོ་ད་དེ་འདྲའི་ཅིག་གྱུར་སོང་བ་ཡིན་ས་རེད་དེ་ཡིན་དུས་རྩ་ནས། ད་ཅིག་བཀའ་ཕྱག་ཆུ་བོ་གཉིས་འདྲེས་ཟེར་ཡ་དེ་གི་དོན་དག་རྡོག་རྡོག་འདྲ་བོ་ཅིག་དེ་འདྲ་འདྲ་བོ་ཅིག་ཆགས་ཀྱི་ཡོད་ས་རེད། དེ་ཡང་མཁན་ཆེན་མཆོག་གིས་འཛམ་གླིང་ཡུལ་གྲུ་གང་ས་ནས་བོད་པའི་ཆོས་དང་རིག་གཞུང་ལ་དོ་སྣང་དང་དགའ་མོས་བྱེད་མཁན་ཉིན་རེ་བཞིན་མང་དུ་འགྲོ་བཞིན་ཡོད་ཅིང། ལྷག་པར་དུ་ཆེད་དུ་གཉེར་ནས་རྒྱུས་ལོན་དང་སློབ་སྦྱོང་བྱེད་མཁན་ཧ་ཅང་མང་པོ་ཡོད་པར་བརྟེན། ཞོར་དུ་བོད་མི་རིགས་འདི་ལའང་ཚད་མཐོའི་གདེང་འཇོག་ཐོབ་ཀྱི་ཡོད་པ་རེད། དེ་ཡང་གོང་ས་མཆོག་གིས་མི་མང་ཚང་མས་འགན་ཁུར་ཆེ་ཆེར་གྱིས་སོ་སོར་ཡོད་པའི་རྩ་ཆེའི་ནོར་བུ་འདི་ནོར་ཉམས་ཆོད་པའི་ཐོག་ནས་བདག་པོ་དང་བདག་སྐྱོང་བྱེད་དགོས་གལ་དང། བདག་པོ་རྒྱག་སྟངས་ཀྱང་རིས་སུ་མ་ཆད་པའི་བོད་པའི་ཆོས་དང་རིག་གཞུང་ལ་དོ་སྣང་ཆེན་པོ་ཡོང་བ་བྱ་དགོས་སྐོར་བཀའ་སློབ་ཡང་ཡང་ཕེབས་ཀྱི་ཡོད་པ་བཅས་ལ་བརྟེན། ཐེངས་འདིར་རིས་མེད་སྐྱེས་ཆེན་རྣམ་པའི་དགོངས་གཞི་དང་མཐུན་ཞིང། རང་ཉིད་བོད་པ་ཞིག་དང་ཆོས་ལུགས་སྨྲ་བ་ཞིག་གི་ངོས་ནས། སོ་སོའི་ལས་འགན་ཞིག་གི་ངོ་བོའི་ཐོག་ནས་བཀའ་ཕྱག་ཆུ་བོ་གཉིས་འདྲེས་ཀྱི་གདམས་ཟབ་བོད་དུ་ཚུལ་ཇི་ལྟར་དར་ཚུལ་སོགས་ཀྱི་སྐོར་འགྲེལ་བརྗོད་བྱེད་རྒྱུ་ཁུར་བླངས་པ་ཡིན་ཞེས་གསུངས་གི་འདུག་ལྡེ་ར་ལྡུན་བདེ་སྐྱིད་གླིང་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བཟང་ནས། མཐའ་མཇུག་ཏུ་དེང་དུས་ཀྱི་རྒྱ་ནག་ཞེས་པའི་ལེ་ཚན་དེ་བློ་བཟང་ཆོས་འཕེལ་གྱིས་ཕྱོགས་བསྒྲིགས་བྱས་པ་ཞིག་ལ་ཉན་རོགས་ཞུ། ཉན་མཁན་རྣམ་པ་ཚོ་དེ་རིང་ང་ཚོ་དེང་དུས་ཀྱི་རྒྱ་ནག་ཟེར་བའི་གི་ལེ་ཚན་ནང་དེང་སྐབས་བོད་ནང་ཆེས་དམ་དྲག་ཆེ་བའི་གི་སྲིད་ཇུས་ལག་བསྟར་བྱེད་བཞིན་པར་བརྟེན་བོད་མི་ཚོ་གཉེན་འཕྲད་དུ་མ་འགྲོ་གོང་ལ་བསམ་བློ་ནང་ལ་གྲ་སྒྲིག་ག་འདྲ་བྱེད་དགོས་མིན་དང་བོད་དང་ཡང་ན། རྒྱ་ནག་གི་ས་ཐོག་ལ་འབྱོར་ཚར་བའི་རྗེས། དོགས་ཟོན་ག་འདྲ་བྱེད་དགོས་མིན་སོགས་ཀྱི་སྐོར་བོད་རྒྱ་ཉམས་ཞིབ་པ་དང་དབུས་བོད་མི་སྒྲིག་འཛུགས་ཀྱི་དྲུང་ཟུར་ཀུན་དགའ་བཀྲ་ཤིས་ལགས་མཆོག་གིས་ངོ་སྤྲོད་གནང་བ་དེ་རྣམ་པ་ཚོ་ལ་ཞུ་གི་ཡིན། དེ་ཡང་ཉེ་ཆར་རྒྱ་ནག་གཞུང་གིས་བོད་ནང་འགྲོ་ཆོག་པའི་གི་ཐོངས་མཆན་ལག་ཁྱེར་སྤྲད་འགོ་བཙུགས་ཡོད་པ་དང། གལ་སྲིད་ཐོངས་མཆན་ལག་ཁྱེར་འདི་རག་ནས་གི་བོད་ནང་འགྲོ་བ་ཡིན་ན། དང་པོ་དེ། མ་འགྲོ་གི་སྔོན་ལ་བསམ་བློ་ནང་ལ་གྲ་སྒྲིག་ཇི་འདྲ་ཞིག་བྱེད་དགོས་མིན་གྱི་སྐོར། བོད་རྒྱ་ཉམས་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་མཆོག་གིས་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད། ད་དེ་རིང་བརྗོད་གཞི་གཙོ་བོ་དེ། གཉེན་འཕྲད་ཡིན་ནའི་རེད། འོ་ད་ཡུལ་སྐོར་སྤྲོ་འཆམ་ཡིན་ནའི་རེད་དེ་འདྲའི་གི་ཆོག་མཆན་ཐོབ་པ་ཡིན་ན། ཨ་ནི་བསམ་བློའི་ནང་ལ་ཡ་ཨ་ནི་གྲ་སྒྲིག་ག་འདྲ་བྱེད་དགོས་རེད་ཟེར་ད་དེ་རེད། ཆོག་མཆན་ཐོབ་པ་ཡིན་ན་གྲ་སྒྲིག་ག་འདྲ་བྱེད་དགོས་རེད་ད་དེའི་ནང་ལ་ངས་དོན་ཚན་ཁ་ཤས་ཞུ་ཡ་ཡོད། ད། གལ་སྲིད་གཉེན་འཕྲད་ཆོག་མཆན་ཐོབ་པ་ཡིན་ན། ཕེབས་མཁན་དེ་ད་གང་ལྟར་རྒན་དར་གཞོན་གསུམ་སུ་ཡིན་པ་ཡིན་ན་ཡང་རྣམ་དཔྱོད་དང་ལྡན་པ་བྱས་བྱས་བོད་ནང་ལ་ཕེབས་དགོས་ཀྱི་འདུག་གཅིག། ད་དེ་རྣམ་དཔྱོད་དང་ལྡན་པ་བྱས་ཕེབས་དགོས་ཀྱི་འདུག་ཟེར་དུས་ད་ག་འདྲས་སེ་བྱས་གཟིགས་ཀྱི་ཡོད་རེད་ཟེར་བྱས་ཞུས་པ་ཡིན་ན། དང་པོ་དེ། གང་ལྟར་གཉེན་འཕྲད་ཆོག་མཆན་འདུག་སེ་ཐོབ་པ་ཡིན་ན། ཆོག་མཆན་ཞུས་ཐོབ་པའམ་ཡང་ན་ཆོག་མཆན་ཞུས་པའི་བརྒྱུད་རིམ་ནང་ལོགས་ལ་ཨ་ནི་བསམ་བློ་དེ་སྦུ་སུག་དོག་པོ་ཁྱོན་གནང་རྒྱུ་མི་འདུག་དོན་དག་དང་པོ་དེ། འདི་ག་རེ་བྱས་ནས་ཞུ་གི་ཡོད་རེད་ཟེར་ན་ད། གང་ལྟར། ས་གནས་ག་བར་ཡོད་ནས་དེའི་རྒྱ་ནག་གཞུང་ཚབ་ལ་ཡང་ཞུ་དགོས་རེད་པ། འོ་ད་ཞུ་བར་འགྲོ་དུས་བསམ་པ་ལ་ཡ་ག་རེ་ཟེར་དགོས་རེད་ཁོང་ཚོས་ལོ་བརྒྱད་ནས་ད་ལྟ་བར་དུ་ལོ་རྒྱུས་འཁྱེར་ཤོག་ཟེར་གི་རེད། ཨ་ནི་བོད་ནང་ལ་ཡང་ཕ་གིར་ཁྱེད་རང་འགྲོ་སའི་ཨ་ནི་ས་ཆ་དེའི་ལོ་རྒྱུས་འཁྱེར་ཤོག་ཟེར་གི་རེད། ཨོ་ད་ག་ནང་ད་ཕ་གིའི་ཁ་བྱང་འཁྱེར་ཤོག་ཟེར་གི་རེད་འབྲེལ་བ་བྱེད་སའི་མི་འཁྱེར་ཤོག་ཟེར་གི་རེད་ད་འདྲ་མི་འདྲ་ལུང་པ་བཅོ་བརྒྱད་བཤད་གི་རེད་དེ་དེ་ག་དེ་འཁྱེར་ཤོག་ཟེར་ཡ་དེ་སྤྲད་དགོས་ཀྱི་ཡོད་རེད་དེ་བསམ་བློའི་ནང་ལ་ཡང་སྦུ་སུག་དོག་པོ་བྱས་ནས་མ་བདེ་བ་བྱེད་ཡག་དེ་འདྲ་ཡོད་མ་རེད། ཡང་གཉིས་པ་དེ་སོ་སོ་བོད་ནང་ལ་འགྲོ་བའི་སྐད་མི་གཞན་གཅིག་གིས་ཅིག་བཤད་མི་ཡོང་ངས་བསམ་པའི་སྒང་བསམ་བློའི་ནང་ལ་སྐྲག་སྣང་དེ་རྩ་བ་ནས་བྱེད་དགོས་ཀྱི་མ་རེད་ཅེས་གསུང་གི་ཡོད་པ་རེད། ད་གཉིས་པ་དེ་ལ་ཡང་ག་རེ་རེད་ཟེར་ན། ད་རྒྱ་ནག་གཞུང་གི་ནམ་རྒྱུན་བྱེད་སྟངས་འདི་དང་སྲིད་ཇུས་འཛིན་སྟངས་འདི་ད་བོད་པ་ཚང་མས་ཞིབ་ཚགས་ལོས་ལ་མ་ལྟོས་པའི་ཤེས་གི་ཡོད་པ་སོང་ཙང་ཨ་ནི་བསམ་བློའི་ནང་ལ་གལ་སྲིད་ག་རེ་ཟེར་དགོས་རེད་ཨ་ནི་བོད་ནང་ལ་གཉེན་འཕྲད་འགྲོ་ཡག་གི་ཆོག་མཆན་ཐོབ་པ་ཡིན་ན་ཨ་ནི་མི་གཞན་དག་གིས་ཧ་གོ་བ་ཡིན་ན་ཅིག་ཡོང་གི་རེད་བསམ་བསམ་ད་ཨ་ནི་འདི་གལ་སྲིད་བོད་གཞུང་གིས་ཧ་གོ་བ་ཡིན་ན་ཅིག་ཆགས་གི་རེད་བསམ་བསམ་བསམ་བློའི་ནང་ལ་ཡང་ཁ་ཤས་ཁ་ཤས་ལ་ཡང་མ་བདེ་བ་དེ་འདྲ་ཡོང་གི་ཡོད་པ་འདྲ། དེ་སྦུ་སུག་དོག་པོ་བྱས་གནང་དགོས་ཀྱི་མ་རེད། རྒྱུ་མཚན་ག་རེ་རེད་ཟེར་ན་བོད་ནང་ལ་གཉེན་འཕྲད་འགྲོ་དང་མ་འགྲོ་དེ་སོ་སོའི་རང་དབང་རེད། བོད་མིའི་སྒྲིག་འཛུགས་ཀྱི་ཁྲིམས་སྒྲིག་གཞི་གཏན་འབེབས་གང་དུ་ཡང་བོད་ནང་གཉེན་འཕྲད་ཕྱིན་པ་ཡིན་ན་འགྲིག་གི་མ་རེད་ཟེར་ཏེ་ཁྲིམས་སྒྲིག་གཞི་གང་ནང་ལ་གསལ་ཡོད་མ་རེད། དེ་གཅིག་རེད། འོ་དེ་འདྲ་ཡིན་དུས་ཨ་ནི་བོད་ནང་ལ་ཡང་ཕྱིན་པ་ཡིན་ན་ཅིག་བསམ་གི་རེད་བསམ་བྱས་གཉེན་འཕྲད་འགྲོ་མཁན་མང་ཆེ་གིས་ཨ་ནི་ཅིག་ལྐོག་ལྐོག་སུད་སུད་རེད་བསམ་བློའི་ནང་ལ་ཡང་ཅིག་ཞེད་སྣང་འདྲ་པོ་བྱས་འགྲོ་བྱས་ཙང་འདི་ཞེད་སྣང་དང་སྦུ་སུག་དོག་པོ་བྱས་གནང་དགོས་ཀྱི་མ་རེད་བསམ་བློའི་ནང་ལ་ཡང་གྲ་སྒྲིག་འདི་སོ་སོ་ག་རེ་རེད་ཟེར་ན་ཕ་གིར་གཉེན་འཕྲད་ལ་འགྲོ་གི་ཡོད་རེད་ཕ་མ་སྤུན་ཀྱག་ཐུག་གར་འགྲོ་གི་ཡོད་རེད་བཀའ་འཁྲོལ་སྤྲད་ན་སྤྲད་པ་རེད་མ་སྤྲད་ན་མ་སྤྲད་པ་རེད་ཨ་ནི་བཀའ་འཁྲོལ་ཐོབ་པ་ཡིན་ན་ནི་ཨ་ནི་འདི་ལ་ཡང་ག་རེ་ཟེར་དགོས་རེད་སོ་སོ་ཕ་གིར་ཕྱིན། ཕྱིན་པའི་བརྒྱུད་རིམ་ནང་ལོགས་ལ་ཡང་ཨ་ནི་བསམ་བློའི་ནང་ལ་ཡང་དངངས་འཚབ་དེ་འདྲ་དེ་དགོས་ཀྱི་མ་རེད་ཟེར་བྱས་འདི་ཅིག་གལ་ཆེན་པོ་རེད་ཤག་ང་རྦད་དེ་ག་རེ་སོང་ནས་ཡོངས་གྲགས་བྱས་འགྲོ་གི་ཡོད་ལུགས་མཐུན་གྱི་གཉེན་འཕྲད་འགྲོ་གི་ཡོད་རེད་བཀའ་འཁྲོལ་ནི་རག་བསྡད་རེད་ཨ་ནི་འདིའི་ནང་ལ་འདིས་ཧ་གོ་ནས་ཅིག་བསམ་མི་ཡོང་ངས་སྤྱི་ཚོགས་ཀྱིས་ཅིག་ལབ་མི་ཡོང་ངས། འདི་འདྲས་བྱས་གནང་དགོས་ཀྱི་མ་རེད་སྤྱི་ཚོགས་ནས་ག་རེ་ལབ་ནའི་མ་ལབ་ནའི་རང་བློ་རང་ལ་ཡང་ལྐོག་ཏུ་མ་གྱུར་པ་ཡིན་དུས་ཨ་ནི་སོ་སོའི་བསམ་བློ་གཙང་མ་ཡིན་ན་མི་ཡིས་ཅིག་ག་རེ་བཤད་ནས་ཁྱད་པར་གང་ཡང་ཡོད་མ་རེད་དེ་གཅིག་རེད་བསམ་བློ་སྦུག་སུག་དོག་པོ་གནང་རྒྱུ་མི་འདུག་ཟེར་ཏེ། དེ་ནས་ང་ཚོ་འགྲོ་ས་དེ་སོ་སོ་གི་ཕ་ཡུལ་བོད་ཡིན་ན་ཡང་ད་ལྟར་རྒྱ་ནག་དམར་ཤོག་གཞུང་གི་བཙན་དབང་འོག་ཡོད་དུས་འཇིགས་སྣང་ཆེན་པོ་ཞིག་ཡོད་དུས་མ་འགྲོ་གི་སྔོན་ལ་སོ་སོ་གི་རྒྱལ་ཁབ་གང་ནས་ཡོང་བ་ཡིན་ནམ། རྒྱལ་ཁབ་དེའི་རྒྱ་ནག་ནང་ལ་ཡོད་པའི་གཞུང་ཚབ་ལ་ངེས་པར་དུ་འབྲེལ་བ་བྱེད་དགོས་པ་དེ་གལ་ཆེན་པོ་རེད་ཅེས་བོད་རྒྱ་ཉམས་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་ཀྱིས་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད།
ཡིན་ནའི་ད་ལྟ་བོད་འདི་རྒྱ་ནག་དམར་པོའི་གཞུང་གི་དབང་བསྒྱུར་བྱས་བསྡད་ཡོད་ཙང་ཞེད་སྣང་ཚ་པོ་ཞིག་བྱུང་ད། བྱས་ཙང་དེ་འདྲ་ཡིན་དུས་འདི་ནས་ཕར་ཕྱིན་པའི་སྐབས་ལ་ཡ་ད་ཨ་མི་རི་ཀ་འདྲ་ཅིག་ཡིན་པ་ཡིན་ན་ཨ་ནི་ཨ་རིའི་ལག་འཁྱེར་འཁྱེར་བྱས་འགྲོ་གི་ཡོད་རེད་པ་ཨ་མི་རི་ཀ་གི་མི་ཆགས་པ་རེད་པ་ཁྱེད་རང་གི་རིགས་དེ་བོད་པ་རེད་དེ་ག་རེ་ཟེར་ན་ཨ་མི་རི་ཀ་གི་མི་སེར་ཡིན་པའི་བོད་པ་ཞིག་ཆགས་ཡོད་དུས་ཨ་ནི་ཁྱེད་རང་ཕེབས་སའི་ས་ཆའི་གཞུང་ཚབ་དེ་ལ་ཡ། ད་དཔེར་ན་ང་ལྷ་ས་ལ་འགྲོ་གི་ཡོད་པ་ཡིན་ན་ཨ་ནི་ག་རེ་ཟེར་དགོས་རེད་དེའི་འབྲེལ་ཆགས་གི་གཞུང་ཚབ་ཨ་ནི་ད་ག་ནང་དག་གི་ད་དཔེར་ན་རྒྱ་ནག་ལ་ཡོད་པའི་ཨ་རི་ཨ་རིའི་གཞུང་ཚབ་ད་གང་ལྟར་ག་པར་འགྲོ་གི་ཡོད་པ་ཡིན་ནའི་དེའི་གཞུང་ཚབ་དེ་ལ་ཡ་ཨ་ནི་ང་ཨ་མི་རི་ཀ་གི་མི་སེར་ཡིན་ཨ་ནི་ངའི་ལག་འཁྱེར་ཨང་གྲངས་འདི་འདྲས་ཡིན་ད ID number འདི་ཡིན་ཨ་ནི་ང་འདུག་སེ་བོད་ལ་འགྲོ་གི་ཡོད་ཟེར་བྱས་སྲུང་བརྩི་གནང་དགོས་ཡ་འདི་གནད་འགག་ཆེན་པོ་རེད་བསམ་གི་འདུག། དེ་ནས་སོ་སོ་བོད་ནང་འགྲོ་བའི་སྐབས། རྒྱ་ནག་གཞུང་གི་ལག་པ་འཆང་ས་ཡོད་པའི་གི་གནད་འགག་ཅན་གི་དངོས་ཟོག་རིགས་དེ་འཁུར་རྒྱུ་ཡོད་མ་རེད། དཔེར་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་སོགས་ཀྱི་གི་དེ་ཚོ་རིགས་འཁུར་བ་ཡིན་ན་སོ་སོ་ལ་དཀའ་ངལ་འཕྲད་གི་རེད་ཅེས་གསུང་གི་ཡོད་པ་རེད།
སོ་སོ་བོད་ནང་ལ་ཡང་གཉེན་འཕྲད་འགྲོ་ཡག་གི་དམིགས་ཡུལ་འདི་བདེ་མོ་ཚང་མོ་བྱས་འགྲོ་དགོས་ཀྱི་ཡོད་རེད་སྤུན་ཀྱག་ཐུག་དགོས་ཀྱི་ཡོད་རེད་གནས་སྐོར་བྱེད་དགོས་ཀྱི་རེད་དེ་ལས་སྤྲོས་པའི་དམིགས་ཡུལ་ངན་པ་བྱས་འགྲོ་མཁན་སུ་གཅིག་ཡོད་མ་རེད་ཨ་ནི་ཁྱེད་རང་གིས་ག་རེ་ཟེར་ན་རྒྱ་མིས་རྒྱ་ནག་གཞུང་གིས་ཨ་ནི་ལག་པ་འཆང་ས་ཡོད་པའི་ཅ་དངོས་ཀྱི་རིགས་ད་གང་ལྟར་བོད་མིའི་སྒྲིག་འཛུགས་ཀྱིས་ཅིག་འགྲེམ་སྤེལ་གནང་པའི་ཡིག་ཆ་ཨ་ནི་རྒྱལ་བ་རིན་པོ་ཆེའི་སྐུ་པར་ཨ་ནི་ད་ག་ནང་དག་ད་གང་ལྟར་ཁོང་ཚོས་མཐོང་ན་ཨ་ནི་འདི་ཁ་བྲལ་རིང་ལུགས་པ་རེད་འདི་ཨ་ནི་རྒྱ་ནག་གཞུང་ལ་ངོ་རྒོལ་རེད་ཟེར་ཡག་གི་ལག་ཆ་ལ་ཡང་ཁོ་ཚོས་ནམ་རྒྱུན་ལབ་ཀྱི་ཡོད་རེད་པ་འདི་འདྲ་ལ་ཡ་མ་འགྲོ་ཡག་གི་ཅ་ལག་གི་རིགས་འདི་ཨ་ནི་མཉམ་དུ་མ་བསྣམས་ན་ཡག་གི་རེད་འདི་བསྣམས་ནས་དགོས་པ་གང་ཡང་ཡོད་མ་རེད་པ་སྐུ་པར་བསྣམས་པ་ཡིན་ནའི་བསྣམས་འདོད་ཡོད་རེད་ད་མི་མང་པོ་ལ་ཡང་སྐུ་པར་བསྣམས་པ་ཡིན་ནའི་ཨ་ནི་ཕ་གིར་ག་རེ་ཟེར་ན་འཁྱོལ་ཐབས་གང་ཡང་ཡོད་མ་རེད་ད། བོད་ནང་ལ་ཆ་བཞག་ན་བྱིན་རྟེན་ཞེ་དྲག་ཡག་པོ་ཡོད་རེད་ད་བྱིན་རྟེན་ཡོད་པ་ཡིན་ནའི་ལས་བྱིན་རྟེན་ཁོ་ག་རེ་ཟེར་ན་འདིའི་སྒང་ལ་ཡི་གེ་འདྲ་མི་འདྲ་མེད་པ་འཁྱེར་ཕྱིན་ན་ཁོ་བྱིན་རྟེན་ཡིན་ཟེར་ལབ་ན་ཕོག་ན་ཕོག་པ་རེད་མ་གཏོགས་ཁོ་གང་ཡང་ཡོད་མ་རེད་པ་འོ་འདི་འདྲ་གི་ཐད་ནས་ཅིག་ཡིག་ཆའི་རིགས་རེད། འོ་ད་ག་ནང་དག་གིས་ད་རྒྱ་ནག་གཞུང་གིས་བལྟས་པ་ཡིན་ན་ལམ་སང་སྙད་བརྐོ་ཡག་གི་ལག་ཆར་གྱུར་པའི་ཅ་དངོས་གི་རིགས་འདི་སྐུ་པར་གི་རིགས་འདི་ཡིག་ཆའི་རིགས་འདི་མ་བསྣམས་ན་ཡག་པོ་ཡོག་རེད་ཅེས་ཀྱི་འདི་དགོངས་པ་བཞག་དགོས་ཡ་གཅིག་རེད་བཞག། ཡང་རྒྱ་ནག་དང་བོད་ནང་གི་མགྲོན་ཁང་དང་མོ་ཊ་འབབ་ཚུགས་རི་ལི་འབབ་ཚུགས་སོགས་ཀྱི་ནང་ལ་གཟབ་གཟབ་བྱེད་དགོས་པ་འདི་གལ་ཆེན་པོ་རེད། ཅི་ཡིན་ཟེར་ན་དེ་ཚོ་ནང་གི་ལས་ཀ་བྱེད་མཁན་མང་པོ་ཞིག་རྒྱ་ནག་གཞུང་གི་མི་ཆགས་བསྡད་ཡོད་རེད། མགྲོན་ཁང་ནང་ལ་སྐད་ཆ་གང་བྱུང་བཤད་རྒྱུ་མེད་པ་དང། རྒྱ་ནག་གཞུང་གི་མ་དགའ་འོས་ཀྱི་ཅ་དངོས་རིགས་དེ་ཚོ་མགྲོན་ཁང་ནང་ལ་ཡར་སྟོན་རྒྱུ་མེད་པའང་མ་ཟད་མགྲོན་ཁང་ནང་ལ་བཞག་རྒྱུ་ཡང་ཡོད་མ་རེད་ཅེས་བོད་རྒྱ་ཉམས་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་མཆོག་གིས་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད། ད་དེ་ནས་གང་ལྟར། བོད་ནང་ལོགས་ལ་ཡང་ཡིན་ནའི་རེད་ཡང་ཁག་ཅིག་བོད་ལ་མིན་པ་ཞིག་རྒྱ་ནག་གི་ས་ཆ་ལ་ཕེབས་རྗེས་སྐུ་མཆེད་ཐུག་ཉེན་དེ་འདྲས་འདུག་བ། ཨོ་ད་དེ་འདྲས་ཡིན་པ་ཡིན་ན་བོད་ནང་ཡིན་ནའི་རེད་རྒྱ་ནག་གི་ས་ཐོག་ཡིན་ནའི་རེད་གང་ལྟར་ཕ་གིའི་མགྲོན་ཁང་ནང་ལ་བཞུགས་པ་ཡིན་ནའི་རེད། ཨོ་ད་མེ་འཁོར་འབབ་ཚུགས་རེད་རླངས་འཁོར་འབབ་ཚུགས་རེད་འདི་འདྲས་ལ་ཡང་གཟབ་གཟབ་གནང་དགོས་དེ་གལ་ཆེན་པོ་རེད་ངས་ད་གིན་ཞུ་ཞུ་རེད་ག་རེ་ཟེར་ན་རྒྱ་ནག་གཞུང་གི་ཐབས་བརྒྱ་ཇུས་སྟོང་གི་སྒོ་ནས་ག་རེ་ཟེར་ན་ཁོང་ཚོས་ད་བརྟན་ལྷིང་མིན་པའི་རྒྱུ་རྐྱེན་རྩ་མེད་བཟོ་ཡག་དང། བརྟན་ལྷིང་ནི་ཐམས་ཅད་ལས་ལྷག་པ་ཡིན་ཟེར་ཡ། འོ་ད་འདི་འདྲས་ཀྱི་ཁ་བྲལ་གྱི་བྱ་སྤྱོད་གར་བྱུང་བ་ཡིན་ན་མེད་པ་བཟོ་དགོས་ཀྱི་ཟེར་ཡ་དེ་ཁོང་ཚོས་ད་ལྟའི་བོད་ནང་ལག་བསྟར་བྱེད་བཞིན་པའི་སྲིད་བྱུས་རེད་པ་འདི་འདྲས་ཡིན་དུས་ཕ་གིར་ད་གང་ལྟར་ས་གནས་གང་རུང་ཅིག་ལ་ཡ་ཁྱེད་རང་མགྲོན་ཁང་ནང་བཞུགས་པ་ཡིན་ན་ད་ང་མགྲོན་ཁང་ནང་སླེབས་བསམ་ཡ་ཡོད་མ་རེད་འདི་ནང་ལ་ཡ་གཅིག། སྐད་ཆ་འདྲ་མི་འདྲ་བཤད་ཡ་རེད། འོ། ད་ག་ནང་ལྟར་གྱིས་ཅིག། སོ་སོའི་ལུས་ལ་ཡང་ཅ་ལག་འདྲ་མི་འདྲ་ཡོད་པ་ཡིན་ནའི་རེད། འོ་ད་ག་ནང་ལྟར་གྱིས་ཨ་ཁོང་ཚོས་ལག་པ་འཆང་སའི་རིགས་ཀྱི་ཅ་ལག་དེ་གྲས་དེ་ཨ་ནི་མགྲོན་ཁང་ནང་ལ་ཡང་བཞག་ཡ། མཉམ་དུ་འཁྱེར་ཡ་ཡོད་མ་རེད་ལ་མགྲོན་ཁང་ནང་ལ་གཟབ་གཟབ་གནང་དགོས་རེད་གང་ལྟར་ད་བར་མགྲོན་ཁང་གཙང་མ་བཟོ་ཉེན་ཡིན་ནའི་རེད་ཇ་སྐྱེལ་ཉེན་ཡིན་ནའི་རེད་ཆུ་སྐྱེལ་ཉེན་ཡིན་ནའི་རེད་དེ་ཚོའི་རིགས་ཀྱི་ནང་ལོགས་ལ་ཡང་ཨ་ནི་རྒྱ་ནག་གཞུང་གི་འབྲེལ་ཡོད་ཚན་པ་ཁག་གིས་ལས་ཀ་བྱེད་ཉེན་དེ་འདྲ་མི་འདྲ་དེ་འདྲ་ད་ཡོད་པ་དེ